དེའི་འོག་མ་ཕྱེད་ཡིན་ནོ་ཟེར་འདུག་གོ། འོད་ཆུང་ནི་ཡན་ཆད་དེ་ནི། ཚད་བརྩི་དུས་ག་ལ་དེ་ནི། བསྐལ་པ་ཆེན་པོ་རང་ལ་བརྩི། དེའི་འོག་མ་ཕྱེད་ཡིན་ནོ་ཟེར་བའི་འོག་མ་དེ་ག་ཚོད་ཡོད་རེད་ཟེར་ན། འོག་མ་དེ་ལ། གསུམ་རེད་ད། ཚངས་རིས་ཚངས་པའི་མདུན་ན་འདོན་ཚངས་ཆེན་ཞེས་གསུམ་བྱས། གསུམ་པོ་དེ་ལ།

དཔེར་ན། འདོད་པ་དག་གི་ལྷ་རྣམས་ལས་འོག་མ་དག་གི་ཉིན་ཞག་གཅིག། མི་རྣམས་ཀྱི་ནི་མི་རྣམས་ཀྱི་ལོ་ལྔ་བཅུ་ལ་རེ་བ། མི་ལོ་ལྔ་བཅུ་ཐམ་པ་ལ་དེ་ནི། ལྷ། ཕ་གི། རྒྱལ་ཆེན་རིས་བཞི་པའི་དེ་ནི། ཞག་པོ་གཅིག་བརྩི་གི་ཡོད། དེ་ནི། དེ་འདྲའི་ཚེ་དེ་ཡིན་ད། རང་ལོ་ལྔ་བརྒྱ་ཐུབ་པ་ཡིན། ཕ་གི།

ད་ཆ་ངན་འགྲོ་བ་ནི་ཡང་སོས་ལ་སོགས་དྲུག་ག་ས། ག་ས། གོང་མ་གཉིས་ཀ་ཉིས་འགྱུར་རོ་ཟེར་གཉིས་ཀ་ཉིས་འགྱུར་རོ་ཟེར་གྱི་གཉིས་ཀ་དེ་ག་རེད་ཟེར་ན། གོང་མ་གཉིས་ཀ་ཟེར་ག་ལ་གཉིས་པོ་དེ་ཞག་པོ་དང། ཨ་ནི། རང་ལོ་ཡིན་པ་རེད་བ། རང་གི་ལོ་ལོ་བྱས་དེ་གཉིས་ཀ་ཉིས་ཉིས་འགྱུར་ཉིས་འགྱུར་བརྩི་གི་ལྡབ་ལྡབ་བརྩི་གི་ཡོད། ད་དེ་ཨ་ནི། ཕ་གི། ད་དེ་བཞིན་ཉིས་འགྱུར་གྱིས་གཅིག་བརྩི་དགོས་ཀྱི་མི་འདྲ། རྒྱལ་རྒྱལ་ཆེན་རིས་བཞི་དེ་ལ། མི་ལོ་ལྔ་བཅུ་ལ་ཞག་པོ་གཅིག་རེ་བ། སུམ་ཅུ་རྩ་གསུམ་དེ། མི་ལོ་བརྒྱ་ཐམ་པ་ལ། ཞག་པོ་གཅིག་རེ་བ། ནི། འཐབ་བྲལ་བ་དེ། མི་ལོ་ག་རེ། ད། ལྡབ་འགྲོ་དགོས་རེད་བ་ད། ལྡབ་འགྲོ་དུས་ཁ། ནི། ཉིས་བརྒྱ་འགྲོ་དགོས་རེད་བ། ཉིས་བརྒྱ་བྱས། ནི།

ད་རྒྱལ་ཆེན་རིས་བཞི་ཁོ་རང་གི་ཚེ་ཚེ་རང་ལོ་ལྔ་བརྒྱ་དེ་དམྱལ་བ་ཡང་སོས་ཀྱི་ཞག་པོ་གཅིག་ཡིན་ཟེར་ཡོད། དམྱལ་བ་ཡང་སོས་ཀྱི་དེ་ནི་ཞག་པོ་ཞག་པོ་གཅིག་ལ་བརྩིས་ནས་ཨ་ནི་ཡང། དེ་ནི་ཞག་པོ་སུམ་ཅུ་ལ་ཟླ་བ་ཟླ་བ་དེ་དེ་ནི་བཅུ་གཉིས་ལ་ལོ་དེ་འདྲ་བརྩིས་པས་དེ་ནི་དམྱལ་བ་ཡང་སོས་ཀྱི་དེ་ནི་ལོ་དེ་ལ་ད་ཁོ་རང་གི་རང་ལོ་དེ་ནི་ལྔ་བརྒྱ་ཡིན་པ་རེད་ད་རང་ལོ་ལྔ་བརྒྱ་འོ་དེ་བཞིན་ད་འདོད་ལྷ་ནང་བཞིན་ཞིག་མར་འགྲོ་གི་ཡོད་རེད་ལྔ་བརྒྱ་དེ་དེ་བཞིན།

རབ་ཏུ་ཚ་ཕྱེད་མནར་མེད་ནི་བར་གྱི་བསྐལ་པའོ། ད་དེ་ནི་དམྱལ་བ་གི། དེ་ནི་ཚ་དམྱལ་གྱི་ཕ་གི་དེའི་ཚེ་ཚད་དེ་བཤད་ནས་ད་འོ་ན་དུད་འགྲོ་གི་ཚེ་ཚད་དེ་ག་འདྲ་རེད་ཟེར་ན། དུད་འགྲོ་དེ་ཚོ་ལ་ནི་མཆོག་རིང་བསྐལ་པའོ་ཟེར་འདུག་གོ། དུད་འགྲོ་གི་དེ་ནི་ཚེ་རིང་བ་ཚོ་དེ་བར་བསྐལ་རེ་གནས་པ་ཡོད་ཞེས་པ་ལྟར། དེའི་གཙོ་བོ་དེ་དེ་ལ་བརྩིས་པ་ཡིན་པ་འདྲ།

ཏིལ་སྦྱང་ནང་ནས་ལོ་བརྒྱ་ཞིང་ཏིལ་གཅིག་ཕྱུང་བས་ཟད་གྱུར་པ། དེ་ནས་མི་ལོ་བརྒྱ་བརྒྱ་ཐོག་ལ་ཏིལ་རེ་རེ་ལེན་ནས། བང་བ་ནང་ལ་ཏིལ་དེ་རྫོགས་སོང་ན། ཆུ་བུར་ཅན་གྱི་ཚེ་དེ་རྫོགས་ཚེ་དེ་རྫོགས་པ་ཡིན། ཚེ་ཚད་ཐོག་ལ་བཤད་རྒྱུར། ཟད་གྱུར་ཆུ་བུར་ཅན་གྱི་ཚེ་ཡིན་ཏེ། གཞན་གྱི་ཚེ་ནི་ཉི་ཤུར་བསྒྱུར་ཟེར་དུས། ད་ཆུ་བུར་ཅན་གྱི་ཚེ་ཡི་ལྡབ་ཉི་ཤུ་སྟེ། ཆུ་བུར་རྡོལ་བ་གི་ཚེ་ཚད་རེད། ཆུ་བུར་རྡོལ་བ་གི་ཚེ་ནི་ལྡབ་ཉི་ཤུ་ཐམ་པ་སྟེ། སོ་ཐམ་པའི་རེ་ཐག་སྟེ་འོག་མ་ཚེ་ཚད་མ་མ་ཚེ་ཉི་ཤུ་གི་ཁར་སོར་ལྡབ་ཡར་བསྒྱུར། དེ་འདྲ་ཡར་བསྒྱུར་ནས་འོག་མ་འོག་མ་ཚེ་ཚད་དེ་རིང་བ་ཡོད། གཞན་གྱི་ཚེ་ནི་ཉི་ཤུར་བསྒྱུར་ཟེར་དུས་ཉི་ཤུ་ཉི་ཤུ་ཡར་བསྒྱུར་ནས།

སྒྲ་མི་སྙན་དེ་ཡིན་ན། ཚེ་ལོ་སྟོང་རེད་པ། ལོ་སྟོང་བར་དུ་ཞིག་དེ་ཤི་གི་མ་རེད་ལོ་སྟོང་ཐོག་ནས་ཤི་གི་ཡོད་རེད། དེ་སྒྲ་མི་སྙན་དེ་དེ་ནི། སྒྲ་མི་སྙན་མ་གཏོགས་པའི་གཞན་དག་སྒང་ག་དེ་དེ་ནི་ཚེ་ཚད་བཤད་པ་རེད་དེ་དེ་ངེས་པ་མེད། ཚེ་ཚད་དེ་ལ་མ་སླེབས་པ་དེ་ནི་ཤི་བ་ཡོད་རེད་དཔེར་ན་ང་ཚོ་མི་ལ། ཐོག་མ། དེ་ནི།

དུས་ཀྱི་མཐར་ཐུག་པ་དེ་དུས་མཐའི་སྐད་ཅིག་མ། དུས་མཐའི་སྐད་ཅིག་མ་ཟེར་དུས་དེ་རེད་པ། སེ་གོལ་བཏབ་པའི་སྒྲ་དེ་ལ་སྐྱེས་བུ་སྟོབས་ལྡན་གྱིས་སེ་གོལ་བཏབ་པའི་སྒྲ་དེ་ལ་ཆ་དྲུག་ཅུ་རྩ་ལྔ་བྱས་ནས་དེ་འདྲའི་ཆ་གཅིག་ལ། དུས་མཐའི་སྐད་ཅིག་མ་ཟེར་གྱི་རེད་པ། དུས་མཐའི་སྐད་ཅིག་མ་བྱས་ནས། འོ་ད་དེ་འདྲ་བྱས་ན་འདི་སྐད་དེ་རྩོམ་གཞི་ཡིན་ཟེར་ར། དེ་ཡར་བསགས་ནས་དེ་ནི་གཟུགས་ཆེན་པོ་དང། མིང་དང། དེ་ནི་བསྐལ་པ་ལ་སོགས་པའི་དེ་ནི་ཆགས་ཡོང་བ་ཡིན་ཟེར་གྱི་རེད་པ།